ད་ཁོ་ལ་ཡང་ཞུ་གུ་ལ་རྡོ་རྗེ་སྐྱིད། ག་རེ་མགོ། ད་ལྟ་ག་ལ་དེ་ལ་རྡོ་རྗེ་ནག་པོ་ཆེན་པོ་དེ་འདྲའི་བསམ་བློ་བཏང་བྱས་ཐ་མ་ཐ་མ་ཁོ་ལ་རྡོ་རྗེ་འཇིགས་བྱེད་ལ་སྐྱེས་ནས་དེ་ནས་དེ་ནས་མ་ཤེས་ནས་རྡོ་རྗེ་འཇིགས་བྱེད་ལ་སྐྱེས་རྗེས་བྱིན་གྱིས་བརླབས་རྡོ་རྗེ་ལ་མཆོད་པ་ཕུལ་སྒོམ་གདན་ཞེས་དེ་བར་དུ་ཕྱིན་པ་ཡིན་པར་ཨོ་ད་ཁོ་ཡ་ནི་མ། ཡ་ནི་མ་ཡོང་ཐང་ཁོ་ད་རྨི་ལམ་ནང་ལ་འཆར་ཐང་ཡོང་ཨ་ད་རྨི་ལམ་ནང་ལ་འཆར་ཐང་དེ་དུག་སེལ་ནས་ཡོང་ཨ་ར་བ་དེ་ནང་ཤེས་ནས་ཡོང་ཨ་ནང་ཤེས་ཤེས་ན་ད་ག་རང་ཕྱིན་ནས་ཡོང་ཨ་ཤོག་ཡོང་ཨ་ཤོག་རྨི་ལམ་འཆར་ཤོག་ཨ་ར་བ་ཨོ་ད་རྨི་ལམ་ནང་ལ་དེ་གསར་བརྗེ་སོར་བརྗེ་རེད་དེ་རེད།